གསལ་བས་ཕན་བཏགས་པའི་སྤྱི་གཅིག་གིས་ཨ་ནི་སྤྱི་འཛིན་གྱི་བློ་དེ་སྐྱེ་གི་རེད། འོ་དེ་ཟེར་བ་ལ་ག་དེ་གསལ་བ་དེ་དག་གང་རུང་རེ་རེ་གྲོགས་སུ་ཡོད་པ་ལ་ལྟོས་ནས་སྤྱི་དེས་ཀྱང་སྤྱི་འཛིན་སྐྱེད་ནུས་ཀྱི་སྤྱི་འབའ་ཞིག་འཛིན་པ་མིན་པས་གསལ་བ་ལ་ནུས་པ་མེད་པར་མི་འགྱུར་ཏེ། འདི་ཡོད་ཚད་ཁོ་རང་གི་མཐའ་ཞེན་འགོག་པའི་རིགས་པ་ཡིན་གྱི་རེད་མ་གཏོགས་དངོས་སུ་ཁས་ལེན་གྱི་མ་རེད་བ། ག་རེ་ཟེར་ན་སྤྱི་དེ་མེད་ཚེ་གསལ་བ་འདི་སྤྱི་འབའ་ཞིག་འཛིན་པ་མིན་ཟེར་གྱི་འོ་ད་དེ་མིན་དེ་མིན་པའི་ཚེ་གསལ་བ་ལ་ནུས་པ་མེད་པར་མི་འགྱུར་ཏེ་ཟེར་གྱི་བ། གསལ་བ་དེ་དག་གང་རུང་རེ་རེ་གྲོགས་སུ་ཡོད་པ་ལ་ལྟོས་ནས་སྤྱི་དེས་ཀྱང་སྤྱི་འཛིན་སྐྱེད་ནུས་པ་སྐྱེད་ནུས་ཀྱི་སྤྱི་འབའ་ཞིག་འཛིན་པ་མིན་པས། གསལ་བ་ལ་ནུས་པ་མེད་པར་མི་འགྱུར་ཏེ། འོ་ཐགས་བཟང་གཅིག་མེད་ཀྱང་ཟེར་ཐགས་བཟང་གཞན་གྱིས་རས་ཡུག་འཐག་པ་ཡེ་མེད་པ་ནི་མ་ཡིན་པས། དེ་ལ་ཟེར་རས་ཡུག་འཐག་པའི་ནུས་པ་མེད་པར་མི་འགྱུར་བ་བཞིན་ད་དེ་དཔེར་བ་པས་ན་ཐགས་འཐག་མཁན་རས་འཐག་མཁན་ཟེར་གྱི་ཡོད་རེད་རས་འཐག་མཁན་ཐགས་འཐག་མཁན་དེ་ལ་མང་པོ་ཅིག་ཡོད་ན་ཁོའི་ནང་ནས་ཐགས་བཟང་བ་ཅིག་ཡོད་ན། འཐག་མཁན་རས་འཐག་དང་ཡང་ཁོ་བཟང་བ་ཁོ་མེད་ན་གཞན་ལ་ནི་ཐགས་འཐག་པའི་ནུས་པ་མེད་པ་དེ་སྒྲུབ་ཐུབ་ཀི་མ་རེད་བ། དེ་ནང་བཞིན་རེད། བྱས་ཙང་གསལ་བས་ཕན་བཏགས་ནས་སྤྱི་སྐྱེས་པ་རེད། བྱས་ཙང་དེ་ཡིན་དུས་ཙང་ནི་གསལ་བས་ཕན་བཏགས་ནས་སྤྱི་སྐྱེས་ན་སྤྱི་ལ་ནི་སྤྱི་འཛིན་སྐྱེད་པའི་ནུས་པ་མེད་པ་དེ་སྒྲུབ་ཐུབ་ཀི་མ་རེད་འོ་ད་ག་ཚོད་ཁ་ཅིག་གིས་དེ་ལབ་དགོས་ཨ་རོ། གསལ་བ་དུ་མ་དེ་ཟེར་ན་ད་གསལ་བ་དུ་མ་དེ་དག་ཆོས་ཅན་འབྲས་བུ་ཐུན་མོང་བ་གཅིག་མི་སྐྱེད་པའི་རྒྱུ་མཚན་གྱིས་བློ་གཅིག་ལ་ཕན་བྱེད་དུ་མི་རུང་བ་མིན་པར་ཐལ་དེ་ཁོ་རའི་ཁས་ལེན་རེད་བ་དུ་མས་འབྲས་བུ་གཅིག་སྐྱེ་བ་དེ་ཁས་མི་ལེན་པ་ཡིན་ཙང། གསལ་བ་དུ་མ་གཅིག་ལ་བརྟེན་ནས་སྤྱི་འཛིན་གྱི་བློ་གཅིག་སྐྱེས་པ་དེ་ཁས་མི་ལེན་པ་རེད། ཡིན་ཙང་གསལ་བ་དུ་མ་དེ་དག་ཆོས་ཅན་འབྲས་བུ་ཐུན་མོང་བ་གཅིག་མི་སྐྱེད་པའི་རྒྱུ་མཚན་གྱིས་གསལ་བ་དུ་མས་རྒྱུ་བྱས་ནས་འབྲས་བུ་ཐུན་མོང་བ་སྤྱི་འཛིན་གྱི་བློ་གཅིག་མི་སྐྱེ་བ་དེ་རྩ་བའི་ཁས་ལེན་ཡིན་ཙང་མི་སྐྱེད་པའི་རྒྱུ་མཚན་གྱིས་འོ་སྤྱི་བློ་གཅིག་ལ་ཕན་འདོགས་བྱེད་དུ་མི་རུང་བ་མིན་པར་ཐལ་ཟེར་མི་རུང་བ་དེ་ཁོ་རའི་ཁས་ལེན་པ་རེད་བ་སྤྱི་བློ་གཅིག་ལ་ཕན་གསལ་བ་རྣམས་སྤྱི་མེད་ན། གསལ་བ་དུ་མས་ཨ་སྤྱི་འཛིན་གྱི་བློ་སྐྱེ་གི་མ་རེད་ཟེར་ལབ་པ་ཡིན་ཙང་ད་ཁྱོད་རང་དེ་འདྲ་ཟེར་ན་ཨ་གསལ་བས་ཕན་བཏགས་པའི་ཨ་སྤྱི་སྐྱེས་ན། ད་གསལ་བ་དེ་ཚོས་ཨ་ག་རེ་བྱས་རེད་ཟེར་ན་འབྲས་བུ་གཅིག་སྐྱེས་པ་ཅི། ནུས་པ་ཡོད་པ་དང་དེ་སྐྱེས་པ་ཆགས་འགྲོ་ཕན་བྱེད་དུ་ཆགས་འགྲོ་ཕན་བྱེད་དུ་ཟེར་ན་ད་རྒྱུ་ཡིན་པ་ཆགས་འགྲོ་ཟེར་ཕན་བྱེད་དུ་འོ་མི་རུང་བ་མ་ཡིན་པར་ཐལ། སྤྱི་གཞན་གཅིག་ལ་ཕན་པའི་ཕྱིར། ཇི་ལྟར་གསལ་བ་དུ་མ་དེ་དག་གིས་སྤྱི་གཅིག་ལ་ཕན། སྤྱི་དེ་གིས་ནི་འབྲས་བུ་གཅིག་སྤྱི་འཛིན་གྱི་བློ་གཅིག་སྐྱེས་པ་ཡིན། ད་དོན་དག་ལ་ག་རེ་ཟེར་ན་གསལ་བ་དུ་མས་སྤྱི་འཛིན་གྱི་བློ་གཅིག་སྐྱེ་གི་འདུག་ཁྱོད་རང་སྐད་ཆ་དེ་བཤད་ན་གསལ་བ་དུ་མས་སྤྱི་འཛིན་གྱི་བློ་གཅིག་སྐྱེ་གི་འདུག་ཟེར་ག་རེ། འོ་དེ་སྤྱི་དེ་ཆོས་ཅན་གསལ་བ་དེ་རྣམས་ཀྱི་འབྲས་བུར་འགྱུར་བར་ཐལ། གསལ་བ་རྣམས་ཀྱིས་སྤྱི་ལ་ཕན་བཏགས་ནས་སྤྱི་འཛིན་གྱི་བློ་དེ་སྐྱེས་པ་ཡིན་ན་གསལ་བས་སྤྱི་ལ་ཕན་བཏགས་ཀྱི

འོ་དེ་དག་དེ་སྤྱི་ལ་ཕན་ན་ཟེར་ན་གསལ་བ་དེ་དག་གིས་སྤྱི་ལ་ཕན་བཏགས་ནས་སྤྱི་འཛིན་གྱི་བློ་ཅིག་སྐྱེས་ན། ད་གསལ་བ་དེ་དག་སྤྱིའི་རྒྱུ་ཆགས་འགྲོ་བ་རེད། ཆགས་ཏེ་ཁོ་ལ་ཕན་འདོགས་པའི་ཕྱིར། ཁྱབ་སྟེ་ཕན་འདོགས་གང་ཡིན་སྐྱེས་པ་ཡིན། འོ་དེར་ཕན་འདོགས་ཐུགས་བཞེད་ཁྱབ་སྟེ་ཕན་འདོགས་གང་ཡིན་སྐྱེད་པ་ཡིན་ཞེས་གསུངས་པའི་ཐད།